གྲོང་སོང་ན་འདི་གྲོང་ཡོད་ཡོད་པ་རང་རེད་ག་ཟེ་མ་གྲོང་དུ་ལུང་པ་གཞན་དག་ཅིག་ལ་ཕྱིན་སོང་དེའི་རིང་དེ་ལ་ཉི་མ་ཁ་ཤས་ཤིག་བེད་དུ་མ་སྐྱེལ་བ་རང་ཆགས་བསྡད་རྒྱུ་ཞིག་གང་བྱུང་ཁོ། ཐུག་དུས་རྩ་དགའ་བོར་བྱེད་བར་དེ་ཁོ་གཅིག་བྲལ་ནས་ཕར་ཚུར་ཐག་རིང་བོར་བསད་ལུང་པ་གཞན་དག་ལ་ཕྱིན་པར་ཇི་ལྟར་ཤི་བའི་སྐབས་དུས་ལ་ནི་དེ་ལས་ཟག་བཅས་ཀྱི་དག་ཡིག་ཕྲད་པ་དེ། བདེ་བ་ཁོ་ལ་ཡང་བྲལ་འགྲོ་དུས་རྩ་སྡུག་བསྔལ་ཁོ་ཤུགས་ཆེན་ནི་ཨོ་དོ་བའི་ད་གཉེན། སྡུག་པ་དང་བྲལ་བའི་བྲལ་དོགས་པའི་སྡུག་བསྔལ་ཟེར་བ་དེ་སོགས་དེའི་སྡུག་བསྔལ་ཚོ་ང་རང་ཚོ་ལ་ཉམས་མྱོང་ཐོག་ནས་ཡོང་ལེ་ཡོད་རྩ་བ་དེ་ཚོ་བསམ་བློ་བཏང་འདི་གང་བྱས་འདི་ག་རེ་བྱས་ཟེར་ན། གོ་སའི་གོ་ལ་སྐྱེ་བ་ལས་ཇི་སྙེད་ལ་ད་དེ་འདྲའི་ཆོས་མང་དུ་གྲོགས་བཟང་རང་མེད་ཡིན་པ་རེད་དེ་རེད་ད་འདིའི་ལུང་བ་དེ་མ་གོ་བ་མཁན་དེ་མེད་པ་སོགས་ད་ཡིན་དུས། ལས་ཞེ་པོ་ཅིག་ཡོད་རེད་ང་རང་ཚོར་ལས་ཡག་གང་ཡོད་རེད་དཔེར་ན་ང་རང་ཚོར་སྐྱེ་བ་ཕྱི་མ་ལ་མི་ལུས་ཀྱི་ལས་ཡོད་རེད་དེ་ཚོ་གང་ག་ལ་ཡིན་རྒྱུ་ད་ག་རེ་ཟེར་ན། འོ་དེ་རེད་དེ་རེད་ག་རེ་ས་རེད་གནས་སྐབས་རིང་ལ་ཁོ་ཕན་ཐོགས་ཅིག་ཡོད་རེད་མ་གཏོགས་ཕུགས་ནས་ཁོ་ལ་ཅིག་གང་བྱས་ན་ཁོ་མེད་པ་བཟོ་དགོས་ཆགས་འགྲོ་གི་ཡོད་རེད་བ་ཡིན་དེ་ཡག་རེད་ད་མི་དགེ་བའི་ལས་ཞེ་པོ་ཅིག་ཡོད་རེད་ད་ཡིན་དུས་ང་རང་ཚོར་མི་དགེ་བའི་ལས་ང་ལ་ད་ག་ཚོད་ཡོད་དེ་ལ་ངས་དེ་འདྲའི། ལས་ཀྱི་མེ་བ་སོགས་འདུ་བའི་གཙང་སྙོམས་ཡོད་མར་བསམ་བསམ་བསྟན་བསྟན་དོན་གཉེར་བ་ག་དུས་བཟོ་ཐུབ་པ་བྱེད་སྲིད། ཡིན་ན་འདི་སྐབས་དུས་ལ་ལས་ཁོ་ཆ་ཚང་ཅིག་གཙང་མ་བཟོ་མ་ཐུབ་ན་ཡང། ལས་ཁོ་གནས་སྐབས་རིང་ལ་བར་ཐག་རིང་ཙམ་ཅིག་བཏབ་དེའི་པར་རག་དེ་ལ་བ་ས་ག་ལ་བཏབ་བདེ་བོར་བྱས་ནས་དེ་ནས། རྡོ་མཁར་བཟོ་བའི་སྟོང་ཉིད་ཟེར་ཡས་དེ་ལ་སློབ་སྦྱོང་རུ་བྱས་ནས་གང་ཐུབ་ཐུབ་བྱས་སོང་ན་ཁུལ་མ་རིག་པ་ཁོ། ནུས་པ་ཆུང་ཆུང་ཅིག་ལ་བཟོས་ཡོང་སྟེ། དེ་ནས།

དེ་གང་ཐུབ་ཐུབ་བྱེད་མི་དེ་བྱེད་དགོས་ཡིན་པ་རེད་ད་གོ་བྱང་ཆུབ་སེམས་ཟེར་དེ་སྐྱེས་བུ་ཆེན་པོའི་ལས་ཀ་བྱེད་ཡས་དེ་ཡིན་པ་རེད། ཡིན་ན་ཡང་དང་པོ་གོ་ལ་མ་ནས་ཡོང་ཡོང་དུས་ད་འོ་སྐྱེས་བུ་ཆུང་ངུའི་ལས་ཀ་འདི་འདྲ་བསྟན་ཚུལ་ད་བསམ་བློ་བཏང་ཚར་གཞུག་ལ་ད་སྐྱེས་བུ་འབྲིང་སྒང་སླེབས་དུས་ད་ངེས་འབྱུང་དེ་ད་ཡང་དག་པའི་ལྟ་བ་གཉིས་པོ་དེ། བས་ཏེ་ཐབས་ཤེས་གང་ཐུབ་ཐུབ་བྱེད་ངེས་འབྱུང་ཟེར་དེ་ད་གང་བྱེད་སྡུག་བསྔལ་འདུག་སྐྱིད་པོ་རྩ་ནས་མི་འདུག་བསམ་བྱེད་དེ་བྱེད་ད་འདི་ལས་ཐར་བ་ཅིག་མ་བྱུང་ན་ད་འདི་ཐར་ཡས་གོ།